ཕྱི་དྲོ་ཆུ་ཚོད་དྲུག་པའི་གསར་འགྱུར་ལས་རིམ་སྙན་སྒྲོན་ཞུ་མཁན་ང་བསྟན་འཛིན་འཆི་མེད་ཡིན། དེ་རིང་གི་གསར་འགྱུར་ལས་རིམ་ནང་དཔལ་ལྡན་སྲིད་སྐྱོང་མཆོག་རྒྱ་གར་བྱང་ཤར་ཁུལ་གྱི་བོད་མི་གཞིས་ཆགས་ཁག་གི་ནང་འཚམས་གཟིགས་གནང་བཞིན་པའི་སྐོར་དང། བོད་མི་སྒྲིག་འཛུགས་ངོས་ནས་རྒྱ་གར་མང་གཙོ་དུས་ཆེན་གྱི་ཉིན་མོར་རྒྱ་གར་གཞུང་མང་གཉིས་ལ་འཚམས་འདྲི་ཞུས་གནང་བའི་སྐོར། ཕྱི་དྲིལ་བཀའ་བློན་མཆོག་གིས Brisbane དུ་བོད་ཀྱི་དུས་སྟོན་འདུ་འཛོམས་སྐབས་བཅར་འདྲིའི་ལས་རིམ་ཞིག་གི་ནང་མཉམ་ཞུགས་གནང་བ། དེ་བཞིན་བོད་མདོ་སྨད་མགོ་ལོག་པད་མ་རྫོང་གི་བོད་མི་གསུམ་རྒྱ་ནག་གཞུང་གི་ཉེན་རྟོག་མི་སྣས་འཇུ་བཟུང་བྱས་པའི་སྐོར་བཅས་སྙན་སྒྲོན་ཞུ་གི་ཡོད་ཞིབ་ཕྲ་གཤམ་ལ་གཟིགས་རོགས་གནང། བོད་མི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཁས་དབང་བློ་བཟང་སེང་གེ་མཆོག་ཁ་ཉིན་རྒྱ་གར་བྱང་ཤར་ཨ་རུ་ན་ཅལ་མངའ་སྡེའི་རྟ་དབང་དུ་ཕེབས་ཡོད་པ་རེད། སྲིད་སྐྱོང་མཆོག་ཐད་འཕུར་གནམ་གྲུ་བརྒྱུད་མོན་རྟ་དབང་དུ་འབྱོར་མ་ཐག་མངའ་སྡེའི་ཡུལ་སྐོར་སྤྲོ་འཆམ་བློན་ཆེན་པད་མ་མཁའ་འགྲོ་མཆོག་གིས་གཙོས་ས་གནས་འགོ་འཛིན་དང་རྫོང་དཔོན་སོགས་ཀྱིས་ཕེབས་བསུ་གཟབ་རྒྱས་ཞུས་ཡོད་པ་རེད་འདུག། སྲིད་སྐྱོང་མཆོག་གིས་ཐོག་མར་རྒྱལ་དབང་སྐུ་ཕྲེང་དྲུག་པ་ཚངས་དབྱངས་རྒྱ་མཚོ་མཆོག་འཁྲུངས་ཡུལ་ཨུ་རྒྱན་གླིང་དང་རྟ་དབང་དགོན་པ་དེ་བཞིན་འཇམ་དབྱངས་ཆོས་ཀྱི་གླིང་བཅས་སུ་མཆོད་མཇལ་ཞུས་རྗེས་ཕྱི་དྲོ་ཁུལ་དེར་གནས་སྡོད་བོད་རིགས་བརྒྱ་དང་ལྔ་བཅུ་ལྷག་ལ་གསུང་བཤད་གནང་ཡོད་པ་རེད། སྲིད་སྐྱོང་མཆོག་གིས་བཀའ་ཤག་སྐབས་བཅུ་བཞི་པས་ཤེས་ཡོན་གལ་ཆེ་ཤོས་སུ་རྩི་བཞིན་ཡོད་སྐོར་དང། སློབ་ཕྲུག་ཚོའི་ངོས་ནས་སློབ་སྦྱོང་ཐད་དོ་སྣང་གང་མང་སྤྲད་དགོས་པ། དེ་བཞིན་བོད་མི་ཚོར་བོད་ནང་གི་གནས་ཚུལ་ཤེས་རྟོགས་དགོས་པ་མ་ཟད་བོད་མི་སྒྲིག་འཛུགས་ཀྱི་ལས་དོན་གནང་ཕྱོགས་ཐད་ལ་ཡང་དོ་སྣང་བྱེད་དགོས་པ་སོགས་གསུང་བཤད་གནང་ཡོད་པ་རེད། དེ་ཉིན་སྲིད་སྐྱོང་མཆོག་ལ་མངའ་སྡེ་བློན་ཆེན་པད་མ་མཁའ་འགྲོ་མཆོག་གིས་དགོང་དྲོའི་གསོལ་ཚིགས་ཤིག་ཀྱང་གོ་སྒྲིག་ཞུས་གནང་འདུག། ང་བསྟན་འཛིན་སྒང་སྦོམ་སྡེ་ལ་རྟ་དབང་གཅིག་ལྕོགས་ས་གནས་འགོ་འཛིན་གཡང་སྒྲུབ་དཔལ་ལྡན་སྐུ་ངོ་སྲིད་སྐྱོང་མཆོག་འདི་ག་ཨ་རུ་ན་ཅལ་མངའ་སྡེའི་ཁོངས་སུ་འཚམས་གཟིགས་ཆེད་ཕྱི་ཟླ་དང་པོའི་ཏ་རིག་ཉི་ཤུ་རྩ་ལྔ་སྔ་དྲོ་ཆུ་ཚོད་བཅུ་དང་ཕྱེད་ཀར་སྒོ་ཧ་ཏི helipad བརྒྱུད། རྟ་དབང་དུ་ཞོགས་པ་ཞབས་སོར་འཁོད། རྟ་དབང་དུ་མངའ་སྡེའི་བློན་ཆེན་པད་མ་མཁའ་འགྲོ་གཙོས་པའི་མངའ་སྡེའི་དཔོན་རིགས་ཁག་དང་དགོན་སྡེ་ཁག་གི་དགེ་འདུན་པ་རྣམ་པ་སེར་སྐྱ་མི་མང་བཅས་ནས་ཕེབས་བསུ་གཟབ་རྒྱས་ཅིག་ཞུས། དེའི་རྗེས་སྐུ་ངོ་སྲིད་སྐྱོང་མཆོག། སེ་ར་བྱེས་འཇམ་དབྱངས་ཆོས་འཁོར་གླིང་དུ་གནས་གཟིགས་དང་དེའི་རྗེས་ཨུ་རྒྱན་གླིང་དུ་གནས་གཟིགས་གནང། དེའི་རྗེས། མངའ་སྡེའི་མགྲོན་ཁང་དུ་སྐུ་ངོ་སྲིད་སྐྱོང་མཆོག་ལ་མངའ་གཞུང་ནས་གོ་སྒྲིག་ཞུས་པའི་ཉིན་གུང་གསོལ་ཚིགས་ཅིག་གཟབ་རྒྱས་ཞུས། ཉིན་གུང་རྒྱབ་ལ་དགོང་དག་རྟ་དབང་དགོན་པ་དུ་གནས་གཟིགས་གནང། དགོན་པ་དུ་གུ་རུ་རིན་པོ་ཆེ་གཙོས་པའི་རྟ་དབང་དགོན་པའི་དགེ་འདུན་པ་རྣམས་ནས་ཕེབས་བསུ་གཟབ་རྒྱས་ཅིག་ཞུས། རྟ་དབང་དགོན་པ་དུ་གནས་གཟིགས་དང་ཨ་ནེ་དགོན་པའི་གི་འགྲེམས་སྟོན་ཁང་ལ་འཚམས་གཟིགས་གནང་བའི་རྗེས་ཉིན་གུང་རྒྱབ་ནས་དགོང་དག་ཆུ་ཚོད་བཞི་དང་ཕྱེད་ཀའི་ཐོག་སེར་སྐྱ་རྟ་དབང་ཁུལ་དུ་ཁ་ཐོར་བོད་མི་སེར་སྐྱ་མི་མང་ཚོ་ལ་སྐུ་ངོ་སྲིད་སྐྱོང་མཆོག་ནས་བཀའ་སློབ་ཟབ་རྒྱས་ཅིག་གནང། དྷརམ་ས་ལ་དང་རྟ་དབང་གི་ཐག་ཉེ་པོ་ཡིན་པ་ཅིག་ཆགས་བསྡད་འདུག་དེ་ནི་ང་དང། འགྲོ་ས་ཁག་འགའ་ཤས་ལ་ཞུས་པ་ཡིན་ད་རིང་ད། ཚོར་བ་མ་འདྲ་ཞིག་འདུག། གང་ཡིན་ཟེར་ན Helicopter མར་བབས་བྱས། ཨ་ནི། ང་ལ་ངོ་སྤྲོད་བྱེད་པའི་སྐབས་འདི་ད་གོང་ས་མཆོག་སྔོན་མ། ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ལོར། ཕེབས་སའི། ལམ་དེ་འདི་རེད་ཞེས་བྱས་རྗེས་ཡུལ་སྡོད་ཁང་རང་བཞིན་གྱིས་ཚོར་བ་མ་འདྲ་བ་བྱས། དེ་ནས། ཨ་ནི་སྐུ་འཕྲེང་དྲུག་པ། འཁྲུངས་ས། རྗེས་ཡུལ་སྡོད་ཁང་བབས་ལ།

གལ་ཆེན་པོ་ཅིག་ཡིན་པ་རྩ་ཆེན་པོ་ཅིག་ཡིན་པ་འདི་སོང་ཙང་སྐལ་བ་བཟང་པོ་ཡིན་བསམ་གི་འདུག་བྱས་ཞུ་ཡ་ཡིན།
ཁ་སང་དཔལ་ལྡན་སྲིད་སྐྱོང་མཆོག་གིས་ནང་སྲིད་དྲུང་འཕར་དོན་འགྲུབ་རྡོ་རྗེ་ལགས་དང་ས་གནས་འགོ་འཛིན་ཚེ་རིང་སྟོབས་རྒྱལ་ལགས་གཉིས་དང་ལྷན་རྡི་རང་དང་འབུམ་སྡེ་ལར་ཕེབས་ཡོད་པ་རེད། སྲིད་སྐྱོང་མཆོག་གིས་ཁ་ཉིན་ཕྱི་ཚེས་ཉི་ཤུ་རྩ་ལྔ་ཉིན་ནས་ཟླ་བ་རྗེས་མའི་ཕྱི་ཚེས་དྲུག་བར་རྒྱ་གར་བྱང་ཤར་ཁུལ་དུ་གཞུང་འབྲེལ་ཕྱོགས་ཕེབས་གནང་གི་ཡོད་པ་རེད། དེང་སྐབས་སྲིད་སྐྱོང་མཆོག་གིས་རྒྱ་གར་བྱང་ཤར་མངའ་སྡེ་ཨ་རུ་ནཱ་ཅལ་ཁུལ་གྱི་རྟ་དབང་དང་རྡི་རང་འབུམ་སྡེ་ལ། བསྟན་འཛིན་སྒང། ཏུ་ཏིང་ཏེ་ཛུ་དར་རྒྱས་གླིང་དང་མེའོ་ཆོས་འཕེལ་གླིང་བོད་མི་གཞིས་ཆགས། དེ་བཞིན་མངའ་སྡེ་ཤི་ལོང་ནང་གི་བོད་མི་གཞིས་ཆགས་བཅས་སུ་འཚམས་གཟིགས་གནང་བཞིན་པ་རེད་འདུག་མངའ་སྡེ་གོ་ཧ་ཀྲི་ནང་ཉི་མ་ལྔའི་རིང་འཚོགས་རྒྱུ་ཡིན་པ་བོད་ཀྱི་རིག་གཞུང་དང་སྒྱུ་རྩལ་སྲུང་བརྩི་གི་དུས་སྟོན་དེ་ཉིན་གཅིག་གི་སྔོན་ཡང་ན་ཟླ་བ་རྗེས་མའི་ཕྱི་ཚེས་གཅིག་གི་ཉིན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཁུལ་དེར་ཞབས་སོར་འཁོད་སྐབས་སྲིད་སྐྱོང་མཆོག་གིས་ཕེབས་བསུར་བཅར་གནང་རྒྱུ་དང། དེ་ནས་ཕྱི་ཚེས་བཞི་དང་ལྔ་ཉིན་གཉིས་པོར

ཁ་སང་སྔ་དྲོ་རྡ་ས་གངས་སྐྱིད་བཀའ་ཤག་ཚོགས་ཁང་མདུན་དུ་སྲིད་ཚབ་ཆོས་རིག་བཀའ་བློན་པད་མ་ཆོས་འབྱོར་མཆོག་གིས་རྒྱ་གར་གྱི་རྒྱལ་དར་སྒྲེང་འཛུགས་གནང་ཞིང་རྒྱ་གར་དམངས་གཙོ་དུས་ཆེན་གྱི་ཉིན་མོ་སྲུང་བརྩི་གི་མཛད་སྒོ་ཞིག་ཚོགས་ཡོད་པ་རེད། སྐབས་དེར་སྲིད་ཚབ་པད་མ་ཆོས་འབྱོར་མཆོག་གིས་རྒྱ་གར་གྱི་རང་དབང་འཐབ་རྩོད་ཆེད་བདག་ཉིད་ཆེན་པོ་གྷན་དྷི་མཆོག་གིས་འཚེ་མེད་ཞི་བའི་ལམ་ཐད་བོད་མི་ཚོར་མིག་དཔེ་ལྟ་ཡུལ་ཞིག་ཆགས་ཡོད་པ་གསུངས་ཤིང་རྒྱ་གར་གཞུང་མང་གཉིས་ལ་མི་ལོ་ལྔ་བཅུ་ལྷག་རིང་བཙན་བྱོལ་བོད་མི་ཚོར་མཐུན་འགྱུར་འདི་ལྟར་བསྐྲུན་པར་བཀའ་དྲིན་རྗེས་དྲན་ཞུས་གནང་འདུག།
Yeah we are really grateful to the nation and to the people and to the state you know

གཅིག་ནི་མི་ཚེ་མང་པོ་ཕྱིན་པ་རེད་གཉིས་ནི་ལོ་ལྔ་བཅུ་ང་བཞི་མ་གཏོགས་ཕྱིན་ཡོད་མ་རེད་གཅིག་རྒྱལ་ཁབ་གཅིག་དང་མི་རིགས་གཅིག་གི་འཐབ་རྩོད་ཟེར་མཁན་དེ་ལས་སླ་པོ་ཡོད་མ་རེད་སྤྱིར་བཏང་ང་ཚོའི་ད་ལྟ་གཅིག་རྒན་པ་ཚོ་སེམས་ཤུགས་ཆེན་པོ་ཟེར་ག་རེ་ཡོང་གི་འདུག་ཟེར་ན་གཙོ་བོ་གཙོ་བོ་ནི་བོད་ནང་ལ་གཞིས་བྱེས་རྒྱ་ཆེ་མི་མང་གཞོན་སྐྱེས་དེ་ཚོ་གི་སེམས་ཤུགས་དང་ཞུམ་པ་མེད་པའི་སྙིང་སྟོབས་དང་བོད་ཀྱི་ལ་རྒྱ་གི་ཐོག་ལ་ཧ་ལས་ཏེ།

uh, Chinese uh, official um, interpretation of the self-immolation. Um, I think that we have uh, done quite well given our resources in terms of making sure that people understand that while it's a it's an act that makes a lot of people uncomfortable. Uh, people, I think, understand in general that it's a political act of protest. Uh, the 124 self-immolators are not people who suffered from depression or mental health issues or had financial problems like the Chinese government would like them to believe. And we've been very fortunate that uh, media, the press, especially uh, correspondents based, based in Beijing, have, uh, some of them have really gone out of their way to travel to areas uh, where the self immolations took place and give personal accounts, backgrounds on some of the self immolators. So I think in that sense, we've managed to push the message across but uh, that doesn't take away from the fact that from the get-go, from the beginning, we've been appealing to Tibetans inside Tibet not to resort to such drastic action. Within the Tibetan community, we believe in free speech, so we do have a minority who you know, are very uh, firm believers that independence is the only way to go, and we think these people are entitled to have their own opinion and express them. Uh, but our official position is genuine autonomy, it's the middle way approach. It's uh, umelam, that's the Tibetan term uh, for the middle way approach. And it's, uh, it's based on a Buddhist philosophy where you seek the middle ground between two positions. In our case, one position being the status quo and the other position being independence. And so, being rooted in Buddhist philosophy, umelam is about uh, nonviolence, it's about thinking about the other's interests, it's about compassion, um, so I,

བོད་མི་གང་བྱུང་འཛིན་བཟུང་བྱས་ཡོད་འདུག་པ་མ་ཟད་བདུན་ཕྲག་སྔོན་མའི་རེས་གཟའ་སྤེན་པའི་ཉིན་ཇོ་ནང་ཨ་སྐྱོང་དགོན་པའི་དགེ་བསྐོས་དགེ་ལེགས་ལགས་དང་ཁོང་གི་སྤུན་ཆུང་བ་ཚེ་ལྷ་སྐྱབས་ཞུ་བ་ཞིག་ཡང་བོད་མི་ཚེ་སྐྱབས་ཞུ་བ་ཞིག་བཅས་གསུམ་ནག་ཉེས་གང་ཡིན་ཁ་གསལ་གང་ཡང་མེད་པར་འཇུ་བཟུང་བྱས་ཡོད་འདུག་དགེ་བསྐོས་དགེ་ལེགས་ལགས་ལ་ས་གནས་སྲིད་གཞུང་དུ་སྐད་ཆ་དྲི་རྒྱུ་ཡོད་ལུགས་ཀྱི་སྐད་བཏང་རྗེས་ཕྱིར་ལོག་རྒྱུ་མེད་པ་དང་ཁོང་གི་སྤུན་ཚེ་ལྷ་སྐྱབས་ལགས་འབར་ཁམས་རྫོང་སྨན་ཁང་དུ་སྨན་བཅོས་བྱེད་བཞིན་པའི་སྐབས་འཛིན་བཟུང་བཀག་ཉར་བྱས་ཡོད་འདུག་ཚེ་སྐྱབས་ལགས་ཕྱིས་སུ་གློད་གྲོལ་བཏང་ཡོད་ཚོད་འདུག་ཀྱང་ས་གནས་སུ་དེང་སྐབས་རྒྱ་ནག་གཞུང་གིས་དམ་དྲག་ཧ་ཅང་ཆེན་པོ་བྱེད་བཞིན་ཡོད་སྐོར་གནས་ཚུལ་ཐོན་འདུག་མཚམས་འདི་ནས་གསར་འགྱུར་ཁག་ཞུས་ཟིན་པ་ཡིན་བོད་དོན་དང་འབྲེལ་བའི་ཞིབ་ཕྲའི་གནས་ཚུལ་གཞན་ཁག་གཤམ་འཁོད་གཞུང་འབྲེལ་དྲ་གནས་ཐོག་ནས་གཟིགས་རྒྱུ་ཡོད་པས་དེ་དོན་དགོངས་འཇགས་གནང་རོགས་གནང། དེ་ནས་གཤམ་ལ་དྷ་རམ་ས་ལའི་གནམ་གཤིས་སྔོན་བརྡ་གཟིགས་རོགས་གནང་སང་ཉིན་གསར་འགྱུར་ལེ་ཚན་ནང་བསྐྱར་དུ་མཇལ་ཡོང་ཐུགས་རྗེ་ཆེ།